ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་གཉིས་ཁྱེད་རང།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་གལ་སེ་གི་རྒྱ་དེ

ཁྱེད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་འོ་ནས་མི་མང་ཚང་མས་ཀྱི་བར་ལ་གསན་ཞུ་གི་ཡོད། མི་དམངས་ལྷན་རྒྱས་རྣམ་པ་ཚོ། ཡང་ང་ཡི་དེ་རིང་གི་ཨ་ས་གི་ལས་ནི། ཡབ་ཡེ་ཤུ་གི་ལས་ནི་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་གཞི། དེ་རིང་གི་དེའི་ལས་ནི། ཚང་མ་མི་དམངས་རེ་ཌི་འོ་ཉན་མཁན་གྱི་རེད། དེ་རེ་ཌི་འོ་ཉན་མཁན་གྱི་མི་དམངས་ཚང་མ་ལ།

དེ་སྡིག་པ་རེད་དམར་མཆོད་པའི་གིང་གིས་དེ་ལས་དེ་སྡིག་པ་རེད་དེ་གང་ལས་སྡིག་པོ་འགའི་རེད་ཅེས་དེ་ནི་ཁྱེད་ཚོས་འཇོག་རོགས་གནང་ཅིག་དམར་མཆོད་དང་དམར་མཆོད་དང་མཆོད་སྟངས་དང་ཨ་རོན་གྱི་བུ་གཉིས་ཡ་ཧོ་ཝཱ་ཡི་དྲུང་དུ་འཇུག་པས་ཤི་བའི་མཇུག་ལ་ཡ་ཧོ་ཝཱ་མོ་ཤེ་ལ་གསུང་རེ་གནང་བ་དང། ཡ་ཧོ་ཝཱ་ཡིས་མོ་ཤེ་ལ་འདི་གསུངས་པ། ཁྱོད་ཀྱི་ཨ་ཇོ་ཨ་རོན་ལ་ཤོད་ཅིག། ཁྱེད་རང་མི་ཤི་བ་གི་ཕྱིར་རྟག་ཏུ། གནས་དམ་པ་རུ་ཤིང་སྒྲོམ་གྱི་ཁར་ཡོད་པའི་ཐུགས་རྗེ་ཡི་ཁྲི་ཡོལ་བ་གི་རྒྱབ་ནས་ཡོང་བ་ཡོད་པ་དེ་ཡི་མདུན་ལ་མ་འགྲོ་ཞིག་དེ་གང་ལ་ཟེར་ན་ང་ནི་སྤྲིན་གྱི་ནང་ནས་ཐུགས་རྗེ་ཡི། ཁྲི་ཡི་སྟེང་ནས་སྣང་བར་འགྱུར། ཨ་རོན་གནས་དམ་པ་རུ་ཞུགས་སྐབས་སུ་སྡིག་པའི་གི་ཕྱིར། ཕུལ་བྱའི་གླང་ཐུག་གཞོན་པ་དང། སྦྱིན་སྲེག་གི་ཆེད་ལུག་ཐུག་པོ་གཅིག་ཁྲིད་ཡོང་ནས་ཡོང་དགོས་པ་རེད། རང་གོས་ཀྱི་གཙང་མ་ཞིག་གི་དམ་པ་ཞིག་གོན་པ་འདི་ཡིས་ཤ་རས་ཀྱི་གོས་ཐུང་གིས་ཁེབས་པ་དང་རང་གི་སྐེ་རགས་ཤིག་བཅིང་བ་རང་གི་ཐོད་དེ་གོན་པར་བྱ། དེ་ནི་ན་བཟའ་གོས་དམ་པ་དེ་རྣམས་ཡིན། རང་གི་ཤ་ལུས།

ཨ་རོན་གྱིས་རང་གི་སྡིག་པའི་གི་ཕྱིར་འབུལ་བའི་གི་གླང་ཐུག་ཁྱེར་ཡོང་ནས་རང་དང་ཁྱིམ་གྱི་མི་ཡི་ཕྱིར་སྡིག་བྱ་འབུལ་དགོས་པ་རེད། ར་ཐུག་དེ་གཉིས་བླངས་ནས་ཡ་ཧོ་བ་ཡི་སྤྱན་སྔར་འདུན་མ་ཡི་གུར་མཆོག་གི་སྒོ་ཡི་འགྲམ་དུ་བཞག་པར་བྱ། ཨ་རོན་གྱིས་ར་ཐུག་དེ་གཉིས་ལ་རྟགས་རིལ་བརྒྱབ་ནས། རྟགས་རིལ་གཅིག་ནི་ཡ་ཧོ་བ། རྟགས་རིལ་གཞན་དེ། ཨ་ས་ཟེལ་གྱི་ཕྱིར། ཡང་རྟགས་རིལ་གྱིས་ཡ་ཧོ་བ་ཡི་ཕྱིར་ཐོན་པའི་གི་ར་ཐུག་དེ་ཨ་རོན་གྱིས་ཁུར་ཡོང་ནས་སྡིག་པའི་གི་ཕྱིར་མཆོད་པར་འབུལ། རྟགས་རིལ་གྱིས་ཨ་ས་ཟེལ་གྱི་ཕྱིར་ཐོན་པའི། ར་ཐུག་དེ་གསོན་པོར་ཡ་ཧོ་བ་ཡི་དྲུང་དུ་འཇོག་པར་གང་ལ་ཟེར་ན། སྡིག་བཤགས་བྱས་ཏེ་ཨ་ས་ཟེལ་གྱི་དོན་དུ་འབྲོག་སྟོང་དུ་གཏོང་བའི་གི་དོན་ལ་ཡིན། ཁྱོད་ཀྱིས་མི་སྡེ་དེ་ཡི་ཐོག་ཏུ་སྡིག་པ་དེ་ལྟ་བུ་ཆེན་པོ་ཞིག་གིས་དྲངས་པ་ཡིན། མི་འདིས་ཁྱོད་ལ་གང་བྱས་ཟེར་བ་དང། ཨ་རོན་གྱིས་ངའི་ཇོ་བོ་ཁྱོད་ཁྲོ་མ་ལངས་པར་མི་འདི་ངན་པ་ཡིན་པ་ཁྱོད་ཀྱིས་མཁྱེན་པ་ལ། ཁྱེད་ཚོ་ང་ལ་ངེད་ཀྱི་མདུན་དུ་འགྲོ་བའི་གི་ལྷ་རྣམས་ངེད་ཀྱི་ཕྱིར་བྱོས་ཤིག་ངེད་མི་སེར་ཡུལ་ནས། ཕྱི་རོལ་དུ། ཁྲིད་པའི་གི་མོ་ཤེ་བྱ་བའི་གི་མི་འདི་ལ་ཅི་སོང་མི་ཤེས་ཟེར་བྱུང་བ་དང། ངས་ཁོ་ཚོ་ལ་གསུང་སུ་སུ་ལ་གསེར་ཡོད་པའི་གི་བཅད་དེ་ཁྱེར་ཤོག་ཟེར་བ་དང། ང་བཏང་ནས་གི་མེ་ལ་བསྐྱུར་བ་དང་དེ་ལ་བེའུ་འདི་བྱུང་བ་བཤད་དོ། ཨ་རོན་ནོན་གྱིས་མི་འདི་རང་ཐག་ཏུ་བཏང་ནས་དེ་དག་གི་ཕ་རོལ་པ་རྣམས་ཀྱིས་རྒོད་མོ་ཡི་རྒྱུ་རུ་བྱས་པ་མོ་ཤེས་མཐོང་ནས། མོ་ཤེས་ཆོས་ར་ཡི་སྒོ་རུ་ལངས་ཏེ་སུ་ཡང་ཡ་ཧོ་བྷའི་ཡི་གི་ཕྱིར་བྱ་བའི་ཕྱིར་བྱ་བ་དེ་ཚུར་ཤོག་ཅིག་ཅེས་སྨྲས་པ། ཨི་བི་ལི་གི་བུ་ཐམས་ཅད་དེ་ཡི་མདུན་དུ་འཛོམས་སོང། ཡང་ཁོ་ཚོ་དེ་དག་ལ་གསུངས་པ། ཡ་ཧོ་བྷ་ཡིས་ཨིས་ར་ཨེལ་གྱི་བླ་ན་མེད་པའི་དཀོན་མཆོག་གིས་འདི་གསུངས་པ་བཞིན་མི་མི་རེ་རང་གི། གྲི་རྐེད་པ་ལ་བཏགས་ནས་ཚོ་ར་ཡི་རྒྱལ་སྒོ་ནས་རྒྱལ་སྒོ་རུ་ཕར་ཚུར་ཕྱིན་པ་ལ་མི་རེ་རང་གི་སྤུན་དང་མི་རེ་རང་གི་གྲོགས་པོ་མི་རེ་རང་གི་ཁྱིམ་མཚེས། སོད་ཅིག་ཟེར་ནས་བཀའ། གནང། ཨེ་ལེ་ཝི་ཡི་བུ་རྣམས་མོ་ཤེ་ཀྱིས་བཤད་པ་བཞིན་དུ་བྱས་པ་ཡིན་པ། ཉིན་དེ་རང་ལ་མི་སྡེ་པ་ལས་མི་སྟོང་གསུམ་ཤི་འོ། མོ་ཤེས་འདི་བཤད་པ་དེ་རིང་གི་ཉིན་མོ་ལ་ཡ་ཧོ་བ་ཡི་ཕྱིར་ཁྱེད་ཚོ་ཡི་ནང་ནས་རེ་རེས་རང་གི་བུ་དང་རང་གི་སྤུན་རྣམས། སྤུན་རྣམས་ཕུལ་བས། དེ་རིང་གི་ཉིན་ལ་ཁྱེད་ཚོ་ལ་བྱིན་རླབས་གནང་བར་འགྱུར། སང་ཉིན་མོ་ཤེ་ཀྱིས་མི་རྒྱུད་ལ་ཁྱེད་ཀྱིས་སྡིག་པ་ཆེན་པོ་བྱས་ཀྱི་ཡོད་པ་བྱས་པས་ང་ཡ་ཧོ་བྷ་ཡི་དྲུང་དུ་ཡར་འགྲོ་བར་བྱ། ངས་ཁྱེད་ཀྱི་ཉེས་པའི་གི་ཕྱིར་སྡིག་བཤགས་བྱས་ཀྱང་སྲིད་ཟེར་བས། མོ་ཤེས་ཀ་ཡ་ཧོ། པ་བ་ཡི་གི་ཚུར་ལོག། ཡོང་ནས་ཞུས་པ། ངའི་ཡི་མི་འདི་ཡིས་ཉེས་པ་ཆེན་པོ་ཞིག་བྱས་ཏེ་གསེར་སྐུ་རྣམས་བྱས་སོ། ད་ཁྱོད་ཚོ་ཡི་ཉེས་པ་ལ་ཐུགས་གསོལ་འཇམ་གནང་འགྲིག། དེ་མིན། ཁྱེད་ཀྱི་ཕྱག་གིས་བྲིས་པའི་གི་གླེགས།

ལྟོས་ཤིག་ངའི་ཡི་ཕོ་ཉ་ཁྱོད་ཀྱི་མདུན་དུ་འགྲོ་བར་བྱེད། ཡིན་ཀྱང་ངས་ལིན་ཇལ་བྷི་གི་དུས་སུ་ཁོང་ཆོས་ཡིག་ཡི་ཡས་བྷི་གི་ལིན་ཇལ་ཡོང་ཞེས་སུ་སུ་མེད་དེ་ཁོང་ཚོས་གསུངས་གནང་བ་རེད། མི་མང་ལྷན་རྒྱས་རྣམ་པ་ཚོ། ད་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་དང་ཆེས་ཚང་ཁུལ་དེ་སྨྲས་ཏེ་ང་དེ་རིང་དུས་ཚོད་འདི་དུས་ལ་ཚོགས་སོང་སང་ཉིན་ཡང་དུས་ཚོད་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཡང་ཡབ་ཡེ་ཤུ་གི་བཀའ་དང་འགྲོ་སྟངས་དང་འཇིག་རྟེན་ལ་ཕན་ཐོགས་པའི་གི་ཆེས་ཚང་ཁུལ་འཁྱེར་ནས་ང་མི་མང་ཚང་མའི་གི་བར་ལ་འོང་གི་ཡིན་ནོ་ཞེས་ང་དེ་རིང་གི་དེ་དུས་ཚོད་དེ་ཁྱེད་ཚོ་མི་མང་ཚང་མའི་བར་ལ་དགུང་སངས་ཞུ་གི་ཡིན་ནོ་ཞེས་སང་ཉིན་དེ་དུས་ཚོད་ལ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ།

མི་མང་ཚང་མའི་ག་བར་ལ། ཁྱེད་ཚོ་མི་མང་ཚང་མ་ལ་ཡང། རང་གི་བཟོས་པ་དང་བཟོས་པ་གཙང་མའི་ག་ལ་ཡིན་ལ། རང་བཟོས་པ་ལ་ནད་གཞི་མི་ཡོང་ག་ལ་ཡིན་ལ། ཁོ་རང་གི་ཅི་འབད་གོ་ཡིན་པ་མ་འདི་ང། ཁྱེད་ཚོ་མི་མང་ཚང་མ་ལ།

སྤྱི་དང་སྒོ་དེ་ཆུ་རེད་ཆུ་དང་ལྷགས་པ་རེད། ལྷགས་པ་དང་ཆུ་གཉིས་པོ་དེ་ཅིག་གཙང་མ་ཡོད་ས་མིན་ན་དེ་འདྲ་གོ་ཡག་པོ་ཡོང་བ་རེད། འོ་ད་ཁྱེད་ཚོ་མི་མང་ཚང་མ་རང་གི་འགྲོ་སྟངས་དང་རང་གི་སྡོད་སྟངས་དང་རང་གི་སྡོད་ཚུལ་གྱི་ཐོག་ལ་ཆུ་དེ་གཙང་མ་ཞེ་དྲག་དགོས་ཀྱི་ཡོད་རེད། ཆུ་གི་ཐོག་ལ་རང། ཁྱེད་ཚོ་མི་མང་ཚང་མས་ཀྱི་ཧ་གོ་གོ་གི་ཡིན་ལ་གཞན་སྡེའི་ཕྱུག་སྡེ་ཚང་མ་ཡོད་ས་མིན་ན་ང་ཡི་ལ་ཡི་ལ་ཡི་ཕན་ཐོགས་ཡོང་བ་རེད་མེད་དེ་ཁྱེད་རང་ཧ་གོ་གོ་རེད་འོབ་སྟེ་ལ་ཨ། ཁོལ་མའི་ཆུ་ཡིན་ན་ཡིན་ཅེའི་ཆུ་ཡིན་ན་ཡིན་གང་ཆུ་ཡིན་ན་ཡིན་ཞེས་འོབ་སྟེ་འཐུང་ན་དེ་ལ་བ་སྤུ་ཞིང་མང་པོ་འགོས་ཏེ་ལི་ཡ་ཤུག་ཤུག་རེད་བ་སྤུ་རླུང་དང་སྨིན་མི་ཐུང་གི་མང་པོ་ཡོད་རེད་ཅེས་འོ་ལེ་དེ་ནས་ནི་རང་གི་སྡེའི་ནང་ལ།

རེ་ལྡེའུ་ནས་མི་མང་ཚང་མས་ཀྱི་བར་ལ་སེན་ཉུང་གི་ཡོད། རེ་ལྡེའུ་སེང་གེང་གི་མི་མང་ཚོ་དུས་ཚིགས་འདི་ནས་ད་གཟོད་ཀྱི་བྱས་སོང། དེ་རིང་གི་འདི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ལན་གྱིས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།